སྙིང་གའི་མི་ཤིགས་པ་ལ་འདུས་ཏེ་ཐིམ་པ་ལས་སྟོང་པ་བཞི་འདྲེན་པའི་ཆེད་དུ་ཡིན་ནོ། གལ་ཏེ་སྲོག་རྩོལ་གཞན་གཉིས་པོ་དེ་ལྟར་ཡིན་དུ་ཆུག་ཀྱང། རྫས་ཐིག་བསྒོམ་པ་ལ་ནི་འོག་སྒོ་ཁོ་ནར་དམིགས་པ་གཏད་པས་སྙིང་གའི་བསྡུ་རིམ་ལས་བྱུང་བའི་སྟོང་པ་བཞི་མི་སྐྱེ་བ་སྙམ་ན་སྐྱོན་མེད་དེ། རླུང་དབུ་མར་ཞུགས་ཏེ་མཉམ་རྒྱུ། ཞེས་གསུངས། ཕྲེང་ལྡན་གྱི་འབར་བ་དེ་ལྟར་ཡིན་ཀྱང། ཐིམ་པར་རྩོམ་པ་ན་མན་ངག་གིས་སྙིང་གར་གནད་དུ་བསྣུན་པའི་ཕྱིར་རོ། འདིར་མན་ངག་གིས་ཟེར་བ་འདི་ལ་ས་གཅིག་བྱས་བཞག། མན་ངག་གིས་མན་ངག་ལ་བརྟེན་ནས་གྲུབ་པ་རེད།

དེ་ནས་ལྔ་པ་ནི། རྒྱུད་ཕྱི་མ་ལས་ཡེ་ཤེས་ལྔ་ཡི་རང་བཞིན་དབུགས་འབྱུང་བ་ལྔ་ཡི་ངོ་བོ་ཉིད་གོང་བུའི་གཟུགས་ཀྱིས་ཕྱུང་ནས་ནི་སྣ་ཡི་རྩེ་མོར་རབ་ཏུ་བརྟག། རིན་ཆེན་ཁ་དོག་སྣ་ལྔ་པ་སྲོག་དང་རྩོལ་བ་ཞེས་བྱར་བཤད་རང་སྔགས་སྙིང་གར་བསམས་ནས་ནི་སྲོག་ནི་ཐིག་ལེར་དགོད་པར་བྱ། དེ་བས་འདི་ལ་ཨ་ནི། སྲོག་རྩོལ་གསུམ་བསྟན་པ་བཞིན་དུ། དེ་སྲོག་རྩོལ་གསུམ་བསྟན་ན་དེ། གང་འདྲ་བྱས་ཟེར་ན། ཨ་ནི།

དེ་གསུམ་གྱི་ནང་ནས་སྔགས་ཐིག་དང་རྫས་ཐིག་བསྒོམ་པ་ལ་རླུང་ལ་དངོས་སུ་དམིགས་པ་མེད་ཀྱང། ད་དེ་སྔགས་ཀྱི་ཐིག་ལེ་དང་རྫས་ཀྱི་ཐིག་ལེ་བསྒོམ་པ་གཉིས་ལ་དེ་ནི་རླུང་ལ་དངོས་སུ་དམིགས་པ་དེ་ཡོད་མ་རེད། རླུང་དབུ་མར་འཇུག་པའི་ཐབས་ཡིན་པ་དེ་ནི་ཨ་ནི་འདི་ལ་སྲོག་རྩོལ་བྱས་ནས་མིང་བཏགས་པ་ཡིན། གདོང་གི་སྣ་རྩེ་ལ་དེ་ནི། གདོང་གི་སྣ་རྩེ་ད་ལྟ་ང་རང་ཚོའི་གདོང་གི་སྣ་རྩེ་འདི་བ། སྣ་ཁུང་གི་རྩེ་ལ། སྣ་ཁུང་གི་རྩེ་ལ་དེ་ནི་དོ་ཤལ་འདི་བ་འདི་བས་ཨ་ནི་འོད་ཀྱི་ཐིག་ལེ་བསྒོམ་པ་དེ་དེ་ལ་དེ་ནི་རླུང་ལ་དངོས་སུ་དམིགས་པ་དེ་ཡོད་རེད། ཞིག་ཡོད་པ་ཡིན་ཙང་ནི་དེ་ནི་སྲོག་རྩོལ་གྱི་གནད་དུ་ཁྱད་པར་བ་ཞིག་ལ་དེ་ནི་སྲོག་རྩོལ་ཟེར་བསྡད་པ་རེད། ཨ་ནི་འོ་ན་ད་དེ་ནས་གཤམ་དེ་ནས་ནི་འདི་གསུང་གི་འདུག་ཨ་ནི་སྲོག་རྩོལ་གཞན་དག་དེ་དེ་འདྲ་འོད་དེ་ཨ་ནི། དེ་ནི་གསང་བ་ན་དེ་ལ།

ཞེས་སྙིང་ག་པདྨ་འདབ་མ་བརྒྱད་པ་གསུམ་རིམ་པ་གཅིག་བསྒོམ་པ་དང་དེར་ཡིག་འབྲུ་དགོད་པ་ཡང་དེ་ཉིད་ལས། དེ་ཡི་དེ་ཉིད་ལས། ཕྱི་རིམ་ཕྱི། དབྱངས་ཡིག་མཚན། བར་པ་གསལ་བྱེད་འདབ་བརྒྱད་པ་གཉིས་སུ་མེད་པ་ནང་མ་ལ་ནས་ཕྱོགས་མཚམས་རིམ་པའི་ཏིང་ངེ་འཛིན་སྦྱོར་བ་རྣམ་པ་གསུམ་དུ་ཤེས་དབུས་སུ་མི་ཤིགས་ཐིག་ལེ་སྟེ་ཨ་ཡིག་དང་དེ་སོགས་དབྱུག་གམ། ཀུན་གྱི་སྙིང་པོ་གྲོ་བཞིན་དུ་ཞེས་པད་འདབ་ཕྱི་མ་བརྒྱད་ལ་ཨ་ཡིག་གིས་མཚན་པའི་དབྱངས་གསལ། དབྱངས་ཡིག་ཤེས་རབ་སྣང་བ་མཚོན་བྱེད་ཁ་དོག་དཀར་པོ་དང་བར་པ་བརྒྱད་ལ་མ་ཡིག་དང་ཀྵ་ཡིག་སྤངས་པའི་གསལ་བྱེད་སོ་གཉིས་ཐབས་མཆེད་པ་མཚོན་པའི།

ངོ་སྤྲོད་བྱེད་ཐབས་ཡིན་ཞེས་ན་རླུང། ལྡང་འཇུག་གནས་གསུམ་གྱི་གདངས་དང། ཡི་གེ་གསུམ་གྱི་གདངས་སུ་ཕྱེ་བའི་སྒོ་ནས། སྐྱེད་མོས་དུ་བྱ་བ་སྟེ་རླུང་སྔགས་དབྱེར་མེད་དུ་སྦྱོར་བའི་དོན་དང། ཡང་རླུང། ཡི་གེ་གསུམ་གྱི་གདངས་སུ་གྲག་བཞིན་པ་ལྟ་བུ་ཡོད་པ་ལ་ངོ་ཤེས་པར་བྱས་ནས་མ་ཡེངས་པར་ཡིད་གཏོད་པ་ཉིད། ཡིད་འདོད་དུ་བྱེད་པ་ཡང་ཡོད་རེའོ། འདི་ལ་བླ་མ་ཁ་ཅིག་ཡི་གེ་གསུམ་གྱི་རྡོར་བཟླས་བྱེད་པའི་ཚེ། རླུང་ཟག་མེད་དུ་འཇོག་པ་ཡིན་ནོ་གསུངས། དེ་ལྟ་མི་བྱེད་པ་ཡིན་ཏེ་ཉིན་ཞག་ཕྲུགས་གཅིག་ལ་རླུང། འབྱུང་འཇུག་གཉིས་གཅིག་ཏུ་བྱས་པའི་ཉི་ཁྲི་ཆིག་སྟོང་དྲུག་བརྒྱ་ལས་མི་རྒྱུ་བས་གནས་པ་ཆེད་དུ་མ་བྱས་ན་ཡི་གེ་གསུམ་གྱི་རྡོར་བཟླས་མི་གཏོང་བའི་ཕྱིར།

རྗེ་འདི་དཀྱིལ་འཁོར་བའི་ལྷ་རྣམས་དེ་བས་སྤྲུལ་པའི་ཕྱིར་དུ་ཡིག་བརྒྱ་ལ་བསྟིམ་པ་དང་དཀྱིལ་འཁོར་རྒྱལ་མཆོག་གི་ལྷར་སྤྲུལ་པའི་ཕྱིར་དུ་ཡིག་བརྒྱ་ལ་བསྟིམ་པ་དང་རང་དང་ཡུམ་གྱི་དྷུ་ཏིའི་མར་སྣ་གཉིས་ཕྲད་སར་བཅུ་དྲུག་ཡུངས་འབྲུ་ཙམ་ལ་བསྟིམ་བཟླས་པ་དང་གསུམ་ལས་འདིར་ནི་ཕྱི་མའི་དབང་དུ་བྱས་པ་ཡིན་ནོ། དེ་ལྟར་བསྒོམ་པའི་དགོས་པ་ཡང། རླུང་དྷུ་ཏིར་འདུས་པའི་ཆེད་ཡིན་མོད་ཀྱང་རླུང་དྷུ་ཏིར་འདུས་མ་ནུས་པར་འདུ་བ་ནི་མ་ཡིན་ཏེ། ལུས་དབེན་ལ་སློབ་པ་ན་རླུང་དྷུ་ཏིར་འདུས་ནུས་པའི་ཕྱིར་རོ། དེ་ལ་སྐབས་འདིར་སྲོག་རྩོལ་བསྒོམ་པ་སྲོག་རྩོལ་སྔ་མ་གཉིས་ཀྱི

བཅུག་ནས་ཀྱང་དེ་སྣང་བར་གྱུར་རྩེ་མོ་རྣམས་རེ་རྩ་ལྔ་ནི་ཟླ་བའི་ཆ་དང་སྣང་བ་དང་དཀྱིལ་འཁོར་སྐུ་བཞིའི་ཁྱིམ་པ་རེ་རྩ་ནི་ལྔ་ཡི་མིང་ཡིན་ནོ། རྩ་ནི་ལྔ་ལས་བྱུང་བའི་རླུང་ཀླུ་དང་རུས་སྦལ་རྩངས་པ་དང་ལྷས་བྱིན་དང་ནི་གཞུ་ལས་རྒྱལ་ཞེས་གསུངས་པ་ལྟར་རོ། གསུམ་པ་དྲུག་ཁྲི། ཆོས་སྐུ་དབུ་སྐྲུར་མཚོན་པ་ལ་འོད་གསལ་ཐུགས་ཀྱི་འཆར་དགོས། དེ་ལ་ཨ་ཧང་གི་ངེས་དོན་སྲོག་ཐུར་གཉིས་སྙིང་གར་མི་ཤིགས་པ་ལ་བསྲེ་དགོས། དེ་ལ་སྙིང་གའི་རྩ་མདུད་རྫོགས་པར་གྲོལ་དགོས། དེ་ལ། ངེས་དོན་གྱི་རྡོར་བཟླས་དགོས་པའི་ཕྱིར་ཏེ་དེ་ཉིད་ལས་ཨ་ཧང་དང་བྲལ་སྐྱེ་བོ་ནི་རྩ་བ་བཅད་པའི་ཤིང་བཞིན་ནོ་ཞེས་དང། ཨ་ནི་སྲོག་གི་རླུང་དུ་བཤད། དེ་བཞིན་ཐུར་སེལ་ཧང་དུ་བརྗོད། དེ་གཉིས་གཅིག་ཏུ་གྱུར་པ་ནི། དེ་ནས་ཨ་ཧང་ཞེས་བྱ་བ་བྱ། ཞེས་གསུངས་སོ། གཉིས་པ་ནི། ཐོག་མར་ཡིག་འབྲུ་གསུམ་བསྡུ་དགོས་པས་ཨོཾ་བསྡུ་བ་ལ་དྲག་སྔགས་ཡི་གེ་དང་པོ་ནས་ཨོཾ་ལ་ཨ་ཨུ་མ་གསུམ། བཞི་པ་ལས་ཨ་ཨུ་ལ་ཨུ་ཨ་ལ་བྱིན་པས་ཨོ་དང། དེ་ལ་མ་ཡིག་ཐིག་ལེ་བྱིན་པས་ཨོཾ་མོ། ངེས་དོན་གྱི་ཨས་སྲོག་འཛིན་དང། ཨུ་ཡིས་གྱེན་རྒྱུ་དང་མས་བྱང་སེམས་དཀར་པོ་མཚོན་ཅིང་མཚོན་དོན་དེ་ལྟ་བུ་དྲན་པའི་སྒོ་ནས་སྤྱི་བོར་ཨོཾ་ཡིག་བཀོད་དེ་བསྒོམས་པས། སྲོག་འཛིན་གྱེན་རྒྱུ་བྱང་སེམས་དཀར་པོ་གསུམ།